ད་ལོ་འདིར་དཔང་པོ་གཉིས་ཀྱི་གཙོ་དཔང་པོ་གཉིས་ཀྱི་གཙོ་བོ་བཟུང་ཟེར། མི་ཡིས་བལྟ་ནས་དངོས་གནས་དང་ཟླ་འཁོར་འབད་ཁོ་སེམས་དུལ་དུ་རེ་འགྲོ་ཤག་བསམ་པ་ཡར་རེ་ཕྱིན་ཤག་ཁོ་ལ་ཆོས་ཀྱིས་ཕན་ཐོགས་ཤག་ཟེར་མི་ཡིས་བལྟ་ནས་དེ་རེ་བྱུང། རང་གི་སེམས་དཔང་པོ་བཞག་ནས་ད་རང་གི་སེམས་ལ་ཕན་ཤག་ན་ཉིན་རེ་དོགས་ལོ་ལྔ་དྲག་རེ་ཕྱིན་ཤག་ངས་མ་ང་དེ་འདྲའི་རང་མིན་ད་ཨོ་བཙོ་ར་བ་ཅི་རེ་བྱ་དཀོན་མཆོག་བྱིན་རླབས་རོལ་ཙམ་རང་གི་སེམས་ཀྱི་དཔང་པོ་འཕེར་རེ་བྱེད། མི་ཡི་དཔང་པོ་འཕེར་རེ་བྱེད་དགོས་ཀྱི་ཡོད་དེ་མ་བྱུང་ན་ཨེམ་ཆོས་དེ་གས་ཡོད་མ་རེད། དང། ཡིད་བདེ་འབའ་ཞིག་རྒྱུན་དུ་བསྟེན། བློ་སྦྱོང་གི་ཚད་ཅིག་ལོན་སོང་གི་ཡ་ད་ང་གལ་ཆེ་བ་མི་འདུག་ངས་ན་ཚ་ཡོང་ནས་ང་ལ་གནོད་པ་མི་འདུག་ངས་ལམ་སང་པའི་ཚོགས་བསགས་སྒྲིབ་སྦྱོང་བྱས་སྦྱོར་བ་བཞི་ཡི་སྒོ་ནས་རྐྱེན་ངན་ལམ་དུ་བཅུག་ནས་ང་གནོད་ས་མ་རེད། མི་ཡིས་ང་རྡུང་མཁན་གསོད་མཁན་བྱུང་ནས་ངའི་བཟོད་པ་སྒོམ་ཐུབ་ས་རེད། འཚོ་སྟངས་གཏོང་མཁན་བྱུང་ནས་བཟོད་པ་སྒོམ་ཐུབ་འདུག་ངས་ན་ཚ་བྱུང་ན་ཉོན་མོངས་དུག་གསུམ་བྱུང་ན་ད་ག་རེ་ལ་ཡིན་ནས་ངས་བློ་སྦྱོང་འདི་རང་རང་གི་བའི་ལམ་བློ་བཅོས་ནི་ད་ཨོག་ཅིག་ཡོང་ས་རེད་བསམ་པའི་བློ་བདེ་པོ་ཅིག་དགོས། དེ་བྱུང་ནས་ཨ་ནི་སེམས་ལ་མི་བདེ་བ་རྩ་མེད་པ་མ་ཡིད་བདེ་འབའ་ཞིག་རྒྱུན་དུ་ཡོང། དེ་དུས་ཚེ་རིང་བོ་དེ་ལོན་སོང་བ་རེད། དགེ་བཤེས་ལགས་ནི་ཁམས་པའི་དཔེ་ཅིག་གསུངས་ཡོད་རེད། ང་ལ། དཔེ་ཟ་རེས་འཐུང་རེས་བྱེད་ས་དགའ་པོ་བྱེད་ས་གྲོགས་པོ་ངས་ཉེ་པོ་ཕར་ཕན་ཚུར་ཕན་བྱེད་ས་ཡག་པོ་ཅིག་ཡོད། ད་ཁོ་རང་སྨད་ལ་ཕ་ཡུལ་ལོག་བྱས་ཁམས་པ་རེད། ད་ཇོ་མོ་ང་དེའང་ཁང་ལ་མང་ཆེ་འགྲོ་དགོས་བྱུང། ད་ཁང་ལ་མང་ཆེ་ཙང་ལུང་པ་ངོ་མི་ཤེས་མི་ངོ་མི་ཤེས།

ད་ཡང་བ་འདི་བྱུང་ཡོད་རེད་དཔེར་ན་དགེ་བཤེས་སྣེའུ་ཟུར་བ་ཡིན་པ་ཡོད་གཅིག་ལ་ཡ་དགེ་བཤེས་མཚན་སྙན་གྲགས་ཆེན་པོ་བྱུང་ཙང་ཨ་ནི་སྔགས་པ་གཉིས་ཀྱིས་མ་དགའ་ནས་ལས་མི་ལས་ལྷུ་ཡིན་ནོ་སྔགས་པ་གཉིས་ཀྱིས་བུད་མེད་གཅིག་ལ་ཡ་དགེ་བཤེས་ལ་ཁ་ངན་སྐད་བྱུང་སྤུ་གུ་ཆུང་ཆུང་ཅིག་ཡོད་སྤུ་གུ་དེ་ཁྱེར་དགེ་བཤེས་པང་ཁར་བཞག་མི་མང་པོ་ཆོས་གསུང་ས་བྱས་ཁྱོད་རའི་སྤུ་གུ་རེད་ཁྱོད་རས་བདག་པོ་བྱེད་ཟེར་ལག་འགུ་ཞུགས་སུ་བྱས་ནས། ཆོས་གསུང་ཆོས་ཚོགས་ཚོགས་སྡོད་ས་སྐྱེ་དམན་ཅིག་གིས་སྤུ་གུ་ཆུང་ཆུང་ཅིག་ཁྱེར་ནས་དགེ་བཤེས་པང་ཁར་བཞག་ཡང་ཁྱོད་རའི་སྤུ་གུ་བདག་པོ་རྒྱོབ་ཨ་བྱས་པ་རེད། ཡ་ཟེར་ལམ་སང་ཡར་ཉར་བཞུགས་ནས། དགོངས་པ་ཚོམ་པ་རྩ་ནས་མ་བྱུང་བ། དེ་དུས་ཆོས་བཤད་ཚར་ནས་བུད་མེད་ཏོག་ཙེ་བས་དལ་བ་རེ་བྱས་ན་ཁོ་གསོ་རོགས་བྱས། གཅིག་ལ་བཅོལ་ནས། བུད་མེད་ཅིག་གིས་འོ་མ་སྟེར་བྱས་སྤུ་གུ་དེ་གསོ་བཅུག་ལོ་ཁ་ཤས་ཕྱིན། ད་ཕམ་ཁ་རང་གིས་ལེན་ཁེ་དང་རྒྱལ་ཁ་གཞན་ལ་སྟེར་ཟེར་ལག་ལེན་ལ་བཀལ་སྟངས་དེ་འདྲས་རེད། ཡང་དགེ་བཤེས། སྟོད་ལུང་པ་ཆེན་པོ་ཡིན་ནམ་ག་རེ་གཅིག་ལ་ནི། ཡང་སྤུ་གུ་སྐྱེས་ཚད་ཤི་སོང་ནས་མི་ཚང་གཅིག་གིས། སྤུ་གུ་གསོ་རྩ་ནས་མ་ཐུབ་ཙང་རྩིས་བྱས་ནས་ག་རེ་བྱེད་དགོས་རེད་ཟེར་དུས། སྤུ་གུ་དེ་ཆོས་པ་དྲག་པ་ཅིག་ལ་ཡ། ཁྱོད་རའི་སྤུ་གུ་རེད་ཟེར་སྤྲད་འགྲོ་གིན་ནི་གསོ་ཐུབ། ཐུབ་རེད་ཟེར་ཁོ་རང་གི། བུ་གུ་འདིར་ཁྱེད། གཏོང་ལེན་པ་ཆེན་པོ་ཡིན་པ་འདྲ། རྣལ་འབྱོར་པ་ཆེན་པོ་ཡིན་གྱི་རེད། ཆོས་གསུང་བསྡད་ས་རེད་ཡང་ཨེ། ཁྱོད་རང་བུ་གུ་བདག་པོ་རྒྱག་བསམ་མེད། བཞུགས་ཁྲི་སྒང་དེ་པང་ཁར་སྐྱེལ་རེ་རེད། ཀྱེ་ཨ་མ་འདི། ཕྱིན་པ་རེད། ད་མི་ཚོ་དོགས་པ་ཟ་ཡང་ཚེ་ད་དཔེ་མི་སྲིད་པ་འདི་ག་དོ་པོ་ག་འདྲ་ཡིན་ནོ་བསམ་པའི་དོགས་པ་བྱུང་ཡོད་རེད་ཁོང་གིས་བུ་གུ་དེ་གསོ་ཉར་ཞུས་རེད། ལོ་གསུམ་ངོ་ཚའི་བར་དུ་གསོ་སྐྱོང་བྱུང་བ་རེད། དེ་ནས་ཕྱིས་ན་ཁོ་གཉིས་ཕ་མ་གཉིས་འཇགས་ཡིད་འོང། ཡང་ཨེ་མི་མང་པོ་ཚོགས་ས་ཅིག་ལ་འབུལ་བ་ཆེན་པོ་ཕུལ། ངས་ཆད་འདི་འདྲས་འདི་འདྲས་བྱས་ནས་ཁྱེད་རང་ལ་སྦས། བྱེད་དགོས་ཡ་མེད་བུ་གུ་གསོ་མ་ཐུབ་པའི་རྐྱེན་གྱིས། ཐབས་ཤེས་སྤྲད་ཡ་ནི་རེད་དགོངས་པ་མ་ཚོམ་རོགས་གནང་ཟེར་ཞུས་ནས་དྷ་སའི་རེད་རེད་དྷ་སའི་གི་རེད་བ་དེ་དེ་ནས་བྱུང་བ་རེད་གང་ལྟར་སའི་ད་གི་སྐྱིད་པོ་དེ་འདྲའི་སྐད་ཆ་མང་པོ་ཡོད་ཡང་ངང་པ་འདི་དག་ཤོག་ཤེས་འགྲོ་ཡ་འདྲ་བོ་དེ་འདྲའི་སྐད་ཆ་ཡོད་རེད་ད་དེ་བཤད་དགོས་མེད་འདུག་ད་ང་རང་ཚོ་ཡིན་ན་དེ་འདྲའི་དཀའ་ངལ་ཆེན་པོ་འཁུར་དགོས་ཡ་མ་རེད་ཆུ་བ་གང་བོ་ཟེར་ཡིན་འདུག་དུ་བའི་བྱེད་པོ་མ་རེད་མ་རེད་དེ་ཡིན་ན་འཕྲལ་དུ་ཕྲན་བུ་དཀའ་ངལ་འདྲ་བོ་དེ་འདྲ་བས་ག་རེ་ཡིན་ནའང་སོ་སོས་བའི་དང་དུ་བླངས་ཐུབ་པ་ནི་ཕན་ཡོན་ཆེན་པོ་བྱེད་ནི་ཡིན་པ་འདྲ།

ཇོ་མོ་གཙང་ས་ཐོན་གྱི་རེད་གསུངས་ནས། ཨ་ཡ་ས་ཁོས་ད་དགོངས་དག་དགོངས་དག་ལ་ངས། ཟེར་བྱས་ནས་ཆད་པ་འགྲུབ་མ་ཇ་གཅིག་གཏོང་ཚོགས་ལ་ཇ་གཅིག་གཏོང་རེད། ཨ་ནི་ཞག་པོ་ཁ་ཤས་སོང་ནས་ད་བར་རྙེད་པར་གྱུར་ཁོས། རྙེད་ཙང་ཚུར་ཡོང་ནས་ཁྱོད་ད་བར་འཁྱེར་མི་འདུག་དགོངས་པ་མ་ཚོམ་ཇོ་མོ་གཙང་ས་ཡར་ཐོན་པ་རེད་དེ་འདྲ། བྱས་ཙང་དཀའ་ངལ་ཁུར་ན་ཡག་པོ་ཡོད་རེད་དཀའ་ངལ་མ་ཉེས་ཁ་ཡོག་ཡིན་ནའང་སོ་སོས་པས་ཁུར་ཐུབ་ན་ཕན་པ་ཡོད་རེད། དེ་བཞིན་ཉི་མ་ཅིག་ཤས་ཡིན་པ་བྱ་ས་ཀོ་བ་ཁ་ལ་གྲུ་ནང་ལ་མི་དྲུག། བང་ཆེན་པ་གཅིག། གྲྭ་པ་དྲུག། གྲུ་གཏོང་མཁན་མཉན་པ་བཅས་མི། བརྒྱད་ཆུ་ནས་གྲུ་དེ་ཆུ་ནང་ནུབ་འགྲོ་བ་བྱས། དེ་ནས། མཉན་པ་གིས་ད་ཆུ་ནང་ནུབ་འགྲོ་བ་འདུག། ཁྱེད་རང་ཚོ་རྐྱལ་རྒྱག་ཤེས་མཁན་ཅིག་ཡོད་ན། གཅིག་ཐོན་རོགས་བྱེད། དེ་མེད་ན་ནི་ང་ཐོན་དགོས་ཁྱོད་ཚོ་ཀོ་བ་གཏོང་ཤེས་མཁན་ཡོད་པས་སུས་མེད་པ་བཤད། ད་མི་བརྒྱད་ཀ་ཤི་རྒྱུ་རེད་ཟེར་དུས་དེ་ནང་ལ་བང་ཆེན་པ་དེ་གིས་ད་མི་སྒང་ག་ཤི་རྒྱུ་ལས་ང་ཤི་ན་ཨོ་རྩལ་སྲང་ལམ་སང་ཁོ་ལངས་ནས་ཆུ་ནང་མཆོངས་པར་ཕྱིན་པ། བང་ཆེན་པ་ནི་ཆོས་པ་མ་རེད་འཇིག་རྟེན་པ་ཆབ་སྲིད་པའི་གཡོག་པོ་ཅིག། ཁོ་བསམ་པ་བཟང་པོ་མི་བདུན་དོན་སྲོག་བློས་བཏང་ནས་གྲྭ་པ་ཚོ་ལངས་ཐུབ་པ་མ་རེད་དེ་ནང་གི་གྲྭ་པ་དྲུག་ཡོད་རེད་དེ་བློས་གཏོང་ཐུབ་ཡོད་མ་རེད། ད་ཁོ་རང་ཡར་ལངས་ཆུ་ནང་མཆོངས་འགྲོ་ཡིན་ཙང་ལམ་སང་ད་ག་འཇའ་ཟུག་པ་རེད། འཇའ་ཟུག་མེ་ཏོག་གི་ཆར་བབ། ཁོ་རང་ཡང་ཆུའི་ནང་ནས་མ་ཤི་བ་བྱས་ཐོན་ཐུབ་པ་རེད་དེ་འདྲ་གི་ཁ་རུ་ཁ་ཐུག་སྒྲིབ་པ་དག་པའི་རྟགས་ཡོང་གི་ཡོད་རེད་དེ་འདྲ་ཡིན་ཙང་བློ་སྦྱོང་ཟེར་མཁན་དེ།

གོ་ལོམ་ནི་ང་དཀྲུགས་ཤིང། ད་ཡང་གནས་སྐོར་ཆེན་བཟང་ནི་གཙོ་བོ་ཁོ་ཡོང་དུས་དགེ་བཤེས་གཏོར་མ་གཏོང་གི་ཡོད་རེད། དགེ་བཤེས་ཕ་ཚེ་དེ་གཏོར་མ་བཏང་རོགས་པ་ཚོ་ཀྱི་མ་ཚེ་དེ་མེ་བཏང་ཇ་བསྐོལ་བྱས་བསྡད་ཡོད་རེད། བསྡད་ཡོད་དུས་རྒྱ་མི་གཅིག་ཧྲང་ཧྲང་གནས་སྐོར་བ་ཅིག་གནས་སྐོར་ནི་མང་པོ་ཡོད་རེད་ཡ། གཅིག་ཡོང་ནས་རྩ་རི་རིས་མེད་ལོ་བཅུ་གཉིས་ལ་དུས་གཅིག་འཛམ་གླིང་མང་པོ་འགྲོ་གི་རེད་གཅིག་གིས་ཁོ་རང་མེ་བཏང་མེ་གཏོང་ས་དེ་མེ་ཅིག་སློང་གར་ཡོང་ནས་ཁོ་རང་ཚོ་ཐབ་ནང་ཤིང་མི་དྲག་དང།

དམ་ཚིག་དེ་ཡག་པོ་སྲུང་གི་ཡིན་ན་སྒོམ་བརྒྱབ་པ་ལས་ཁོ་ཕན་ཐོགས་ཆེ་གི་རེད། སྤྱོད་ལམ་གྱི་ཉམས་ལེན་རེ་ཁོ་སྲུང་ཐུབ་ན་རང་དབང་མེད་པར་བློ་སྦྱོང་གི་པའི་སེམས་ལ་ཕན་ཐོགས་ཡག་དེ་ཤུགས་ལོངས་འགྲོ་གི་རེད་དེ་འདྲ་ཡིན་ཙང་དམ་ཚིག་བཅོ་བརྒྱད་ཡོག་རེད། དམ་ཚིག་བཅོ་བརྒྱད་གི་ནང་ནས་སྤྱི་དོན་གསུམ་ལ་རྟག་ཏུ་བསླབ་སྤྱི་དོན་གསུམ་རེད་དང་པོ། བློ་སྦྱོང་ཁས་བླངས་དང་མ་འགལ་བ། ཐོ་ཅོར་མ་སོང་བ། ཕྱོགས་རིས་མ་སོང་བ།

ཡང་བས་དེ་འདྲ་བས་ཐོ་ལོང་མོ་ལོང་མ་བྱས་ནས། ཨ་ཙི་ཁོ་བློ་སྦྱོང་བྱེད་མཁན་ཡག་པོ་ཞིག་འདུག་ཟེར་ཡག་མིས་གོ་ཡོང་བསམ་པ་རེད་ཀྱང་ནད་པ་བཙོག་པ་འདྲ་བ་དེ་འདྲ་གི་གཡོག་རྒྱུག་ཁ་བྱས། ཨ་བ་དེ་བ་ཅིག་དེ་འདྲ་བྱས་ན་འགོ་ནད་ཅན་གི་རྩ་ལ་འགྲོ། བས་གཡོག་པོ་རྒྱུག་ཁ་བྱས་ན་བསམ་པ་དང་མ་རུང་བ་བྱས་ན་བློ་སྦྱོང་ཐོ་ཅོར་སོང་བ་རེད་མི་རུང་བ་རེད། ཀུན་སློང་གི་ཆེད་རེད་བ་ཁོ་ཡག་པོ་རེད་བཟང་པོ་རེད་ཟེར་ཡག་གི་རེ་བ་བྱས་ནས་གཏམ་སྙན་གྲགས་རེ་བ་བྱས་ནས་བོད་ཀྱི་བྱེད་ཁ་བྱས་ཡག་དེ་མ་འགྲིག་བ་རེད། ཡང་རེ་བ་དེ་འདྲ་མེད་པར་སྙིང་རྗེ་ཁོ་རང་རང་བྱས་ནས་པའི་གཞན་ཕན་གྱི་བསམ་པ་རང་བྱས་ན་ནད་པ་འགོ་ནད་ཅན་རྩ་ལ་འགྲོ་ནས་གཡོག་རྒྱུག་ནས་ཨང་ཀི་དང་པོ་རེད་ཡང། ཁས་བླངས་དང་མ་འགལ་བ་ཐོ་ཅོར་མ་སོང་བ་བྱས་དང་ཕྱོགས་རིས་མ་སོང་བ་བྱས་ཏེ་བློ་སྦྱོང་བཟོད་པ་སྒོམ། པས་སོ་སོ་གཉེན་གཉེན་ཚན་འདྲ་བོ་དེ་འདྲ་དགའ་ས་ཉེ་ས་གི་སྡུག་པ་བྱས་ནས་བཟོད་མ་དགའ་ས་གི་མ་བཟོད་ན་མ་འགྲིག་པ་རེད། མི་ཡི་གནོད་པ་བཟོད་འདྲེ་གི་གནོད་པ་མ་བཟོད་ན་མ་འགྲིག་པ་རེད།

དེང་སང་རང་ག་རེ་ཆེ་བ་འདུག་ད། རང་འདོད་ཆགས་ཆེན་པོ་གཅིག་ཡིན་ན་ཨ་ལས་འདོད་ཆགས་གཉེན་པོ་དེ་བཟོད་བཟོད་བསྟེན་དེ་སྔོན་ལ་ཁོ་ལ་ཁ་གཏད་གཅོག་དགོས། ཞེ་སྡང་ཆེན་པོ་ཁོང་ཁྲོ་ཚ་པོ་གི་མི་ཡིན་ན་ཨ་ལས་ཕྱིར་ཁོང་ཁྲོ་བཅད་མ་དགོས་པ་ལབ། ཁོང་ཁྲོ་ཚ་པོ་ཁ་ཤས་ཀྱི་ཁོང་ཁྲོ་དེ་བས་བཅད་ནས་ཁོང་ཁྲོ་མི་ལ་ཁོང་ཁྲོ་བཅད་ལྷག་ཏུ་བཅད་ལག་ལས་ཁོང་ཁྲོ་བཅག་མ་རེད་མ་བཅག་གདབ་ཕྱི་དག་བཅད་ནས་ནི་བས་གྱོང་ཞི་དྲག་དྲག་བྱེད་ཡོང་རེད་ཁོང་ཁྲོ་ཞི་ངེ་དེ་བཅང་ཡོང་དུས།

བོད་ཀྱི་དམག་མི་ཉི་ཤུ་སུམ་ཅུ་ཅིག་ཡོང་གི་ཡོད་ན་ག་རྗེས་དོན་དགོས་ན། ཁོའི་ནང་ལ་པའི་དྲག་ཤོས་རྒོད་ཤོས་འཛིང་སྒོ་དེ་ངན་པ་དཔའ་བོ་འདྲ་བ་སུ་ཡིན་དེ་ཧ་གོ་བ་བྱས་རྩད་ཆོད་ག་ལས་ལ། ཨ་ནི་སྔོན་ལ་དཔའ་བོ་དེ་བསད་གཏོང་དགོས་རེད། མི་དཔའ་བ་དྲག་ཤོས་རྒོད་ཤོས་དེ་བསད་ཐུབ་ན་གངས་དཀར་ལོ་བྲོས་འགྲོ་གི་ཕལ་ཆེར་མ་ཕལ་ཆེར་ཐུབ་ཀི་རེད། དཔའ་བོ་དེར་མ་བསད་པ་སྐྱོ་བ་ཤ་སྟག་བསད་གི་དེ་རྫོགས་རྫོགས་བར་དུ་ཨ་ནེ་འཛིང་སྡོད་དགོས་རེད་མ་གཏོགས་ཐུབ་ཁག་པོ་ཡོད་རེད། ཉོན་མོངས་པ་གདུག་པ་དེ་སྔོན་ལ་བཅོམ་ཐུབ་ན་རང་བཞིན་གྱི་བའི་གང་ག་ལ་ཡག་པོ་ཡོད། ཉུང་ངུ་བ་ཛཱ་ཏི་མི་ཏི་ཀི་གཉེན་པོ་བསྟེན། ཆེ་ཤོས་འདི་བཞག་བཞག་ན་ཕན་ཐོགས་ཡ་ཙང་ནི་ཡོད་མ་རེད། འབྲས་བུའི་རེ་བ་ཐམས་ཅད་སྤོང་ཟེར་རེད། འབྲས་བུའི་རེ་བ་ཐམས་ཅད་སྤངས་ཟེར་སོ་སོས་དགེ་བ་ག་རེ་བྱས་ནས། ཨ་ལི་བས། སྔགས་ཁ་ཤས་ཅིག་ལ་མ་ཐོན་ནས་ལམ་སང་བའི་ང་ང་མ་ན་མ་ཚ་བ་ཤོག་མ་ལབ་པ་བྱས། བའི་ཚེ་འདི་ལ་བས་ཡག་ཨ་ཡོང་མ་ན་མ་ཚ་ཨ་ཡོང། ཁ་སྐོང་སྐར་མ་ཨ་ཡོང་ཉལ་གོས་ཉལ་འདྲ་ཨ་ཡོང་རེ་བ་མ་བྱེད། སྐྱེ་བ་ཕྱི་མ་ལྷ་ལ་སྐྱེ་ཡང་མི་ལ་སྐྱེ་ཡང་ཡོང་གི་འཁོར་བའི་བདེ་བ་ལ་རེ་བ་མ་བྱེད་པ། ད་ག་ནང་བཞིན་འཁོར་བ་ལས་གྲོལ་ནས་ང་དགྲ་བཅོམ་པ་འདྲ་བོ་ཅིག་ཐོབ་ཨ་ཡོང་བསམ་པའི་རེ་བ་མ་བྱེད་པ། པའི་ཚང་མ་ལ་རྣམ་པ་ཐམས་ཅད་མཁྱེན་པ་སངས་རྒྱས་ཀྱི་རྒྱུ་གི་དམིགས་པ་བྱེད་མ་གཏོགས་འབྲས་བུ་རང་གི་དོན་དང། འོ་ནས་དགྲ་བཅོམ་པ་མན་ཆད་ཀྱིས་རང་དོན་ཡིད་བྱེད་ཀྱི་རེ་བ་མ་བྱེད་གསུངས། ད་སངས་རྒྱས་པའི་རྒྱུར་འགྲོ་གི་ཚུལ་ཤེས་ན་ཡག་པོ་ཡོད་རེད་དང། གཏམ་རྒྱུད་དུ་བཤད་སོང་ན་རང་དོན། ནི་མེད་པ་གཅིག་གི་སྐུ་ལས་ཞིམ་པོ་གཅིག་ཀྱང་ལུས་དང་སྲོག་སྦྱིན་པ་བཏང་ཡག་གི་དཔེ་གཏམ་རྒྱུད་མང་པོ་ཡོད་རེད་གོང་ང་ཚོ་གཏམ་རྒྱུད་བཤད་ལོང་ཡོད་མ་རེད། ཡང་ཀྱང། ང་འང་འདི་ཀུན་བདག་གི། འདིར། ང། འབད། འབད་པ་འདི་ཀུན་གསུངས་ཡོད་ནི་ང་འབད་འདི་ཀུན་ཡིན་གྱི་འདི་ཀུན་བདག་གི། ས་ནི་ཐོབ་ཕྱིར་མིན། ངའི་དཀའ་ལས་རྒྱག་འདི་གོང་མའི་ས་ཐོབ་པའི་ཆེད་དུ་མེད་ཅེས་པ་རེད། མཐོ་རིས་འདི་དང་རྒྱལ་སྲིད་ཕྱིར་མ་ཡིན།